ཨོ་སི་ཀྲི་ལི་ཡའི་གཞུང་གིས་རྒྱལ་ཁབ་ཀྱི་དཔལ་འབྱོར་གོང་འཕེལ་ཆེད་བུ་ལོན་གཡར་ཚུལ་དང་འབྲེལ་བའི་ཁྲིམས་ལྷོད་དུ་བཏང་འཆར་ཡོད་འདུག་འོན་ཀྱང། འབྲེལ་ཡོད་མཁས་པ་ཚོས་དེ་ལྟར་བྱས་པ་ལས་བུ་ལོན་གཡར་མཁན་གྱི་དངུལ་ཁང་རྣམས་ལ་དབང་ཆེན་པོ་སྤྲད་ཀྱི་ཡོད་པས་རང་ཉིད་བུ་ལོན་ནང་མི་བརྡིབས་པའི་ཕྱིར་འགན་འཁྲི་སྔར་ལས་ལྷག་པ་བཞེས་དགོས་པའི་དུས་ཤིག་ཡིན་ཞེས་ལམ་སྟོན་གནང་བཞིན་ཡོད་འདུག། ཨོས་ཏྲེ་ལི་ཡའི་གཞུང་གིས་བུ་ལོན་གཡར་ཚུལ་གྱི་ཁྲིམས་ལ་བསྒྱུར་བཅོས་བཏང་ནས་མི་དམངས་དང་ཚོང་ལས་ཁག་ལ་བུ་ལོན་གཡར་སླ་བ་བཟོ་འཆར་ཡོད་འདུག་གྲོས་འཆར་དེའི་བརྒྱུད་བུ་ལོན་གཡར་ཆེད་སྙན་ཞུ་རྒྱག་བའི་བརྒྱུད་རིམ་སྟབས་བདེ་རུ་དང་དེ་བཞིན་བུ་ལོན་གཡར་མཁན་གྱི་དངུལ་ཁང་རྣམས་ལ་སྙན་ཞུ་དཔྱད་ཞིབ་དང་སྙན་ཞུ་རྒྱག་མིའི་དཔལ་འབྱོར་གནས་སྟངས་ཁུངས་སྐྱེལ་ར་སྤྲོད་བྱེད་ཚུལ་གྱི་ཁྲིམས་ལྷོད་དུ་བཏང་འཆར་ཡོད་འདུག།

འགན་བླངས་པའི་ཐོག་བུ་ལོན་གཡར་དགོས་པ་ཡིན། ལྷག་པར་དུ་ཁྱེད་ཀྱིས་བུ་ལོན་གཡར་སྐབས་བརྟན་པོ་བྱས་ནས་བུ་ལོན་གཡར་མཁན་མི་འདྲ་བ་བར་སྐྱེད་ཀར་ཁྱད་པ་ག་ཚོད་ཡོད་པ་ཤེས་རྟོགས་གནང་དགོས། དེ་མ་ཟད་ཁྱེད་ཀྱི་སྐྱེད་ཀར་འགྱུར་བ་མེད་པ་དེ་བཞག་ཚེ་མ་འོངས་པར་དེ་འཕར་བའི་ཉེན་ཁ་ཡོད་མིན་ཡང་བསམ་བློ་གཏང་དགོས། གལ་ཏེ་ཁྱེད་རང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་དང་དེའི་རྗེས་སུ་བུ་ལོན་གཡར་འཆར་ཡོད་ཚེ། འབྱུང་འགྱུར་ལོའི་ནང་སྐྱེད་ཀ་ག་ཚོད་འཕར་གྱི་ཡོད་པའི་སྐོར་བསམ་ཤེས་བྱེད་དགོས་ཞེས་སྐུ་ཞབས Blair ལགས་ཀྱིས་གསུངས་དོན།

དེ་ལ་གཞིགས་ནས་ད་ལྟའི་གནས་སྐབས་ཀྱི་སྐྱེད་ཀའི་ཚད་བརྩིས་ནས་བུ་ལོན་འཇལ་བར་དུས་ཡུན་ལོ་ཉི་ཤུ་འགོར་གྱི་ཡོད་ན། ནམ་ཞིག་སྐྱེད་ཀ་འཕར་བ་ཡིན་ཚེ་ཁྱེད་ཀྱི་བུ་ལོན་དེ་ལོ་སུམ་ཅུ་ནང་གསབ་ཐུབ་པ་བྱེད་ཆོག། དེ་བཞིན་ཁོང་གིས་བུ་ལོན་གཡར་སྐབས་ཁྱེད་ཀྱིས་ད་ལྟའི་ཡོང་འབབ་ཙམ་མ་ཟད་མ་འོངས་པའི་ཡོང་འབབ། ཉིན་རེའི་འགྲོ་གྲོན་སོགས་དངོས་ཡོད་ཀྱི་གནས་སྟངས་མང་པོ་ཞིག་ཆ་འཛིན་གནང་དགོས་ཞེས་མུ་མཐུད་ནས་གསུངས་དོན།
དཔེར་ན་ཉེ་ཆར་ཁྱེད་ཀྱིས་དུས་ཚོད་འཕར་མ་ལས་ཀ་མང་པོ་བྱས་ཡོད་པས་ཡོང་འབབ་ནམ་རྒྱུན་ལས་མང་བ་ཡོད་ན། དེ་བུ་ལོན་གཡར་སྐབས་རང་ཉིད་ཀྱི་ཡོང་འབབ་ནང་མ་བརྩི་ན་ལེགས་གང་ཡིན་ཞེ་ན། ཁྱེད་ཀྱིས་ཉིན་ལྟར་དུས་ཚོད་འཕར་མར་ལས་ཀ་བྱེད་ཐུབ་ཀྱི་མ་རེད་ལ། ཡོང་འབབ་མུ་མཐུད་ཡོང་གི་མ་རེད། དེ་བཞིན་གལ་ཏེ་ཁྱེད་རང་རང་ཉིད་ཀྱི་ནང་མི་དང་མཉམ་དུ་བསྡད་ཀྱི་ཡོད་པས། ཁང་གླ་སོགས་འགྲོ་གྲོན་བཏང་མི་དགོས་ན་ཡང།

འོན་ཀྱང་དངུལ་ཁང་དེས་མུ་མཐུད་མི་དེར་བུ་ལོན་གཡར་རྐྱང་བྱས་ནས། མཐར་མི་དེ་བུ་ལོན་ནང་བརྡིབས་པ་རེད། དེར་བརྟེན་སི་བྷི་ཨེ་དངུལ་ཁང་གིས་དོ་ཁུར་མི་བྱེད་པའི་ཨོ་སྒོར་འབུམ་གཅིག་དང་ཕྱེད་ཀ་དངུལ་ཆད་ཕོག་ཡོད། འོན་ཀྱང་ད་ལྟའི་གྲོས་འཆར་བཏོན་པའི་ཁྲིམས་གསར་པའི་འོག་དེ་སྔར་བཞིན་དངུལ་ཁང་དེ་དག་གིས་འགན་འཁྲི་མེད་པའི་ཐོག་བུ་ལོན་གཡར་རྐྱང་བྱེད་པ་ཕོག་གི་མ་རེད། ཡང Max Phelps ལགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་དང་པོ་ནས་བཟུང་ཁྲིམས་གསར་པ་ཞིག་གི་འོག Mortgage Broker ཞེས་པ་སྟེ་བུ་ལོན་བར་ཚོང་བ་ཚོས་བུ་ལོན་གཡར་མཁན་དོ་བདག་སྒེར་གྱི་ཕན་ཡོན་གལ་ཆེ་ཤོས་བརྩི་དགོས་པ་ཡིན་པས་བུ་ལོན་གཡར་སྐབས་དངུལ་ཁང་དུ་ཐད་ཀར་མི་འགྲོ་བའི་བུ་ལོན་བར་ཚོང་བ་ཞིག་གླ་ན་དགེ་མཚན་ཡོད་ཅེས་ཁོང་གིས་གསུངས་དོན།

འོན་ཀྱང་ད་ཆ་ཁྲིམས་དེ་ལྟར་ལྷོད་དུ་བཏང་ན་དངུལ་མེད་ཅན་གྱི་མི་མང་པོ་ཞིག་བུ་ལོན་གྱི་ནན་ཁ་ན་ལྷུང་ངེས་རེད། ད་ལྟ་ཡོད་བཞིན་པའི་བུ་ལོན་གཡར་ཚུལ་གྱི་སྒྲིག་ཁྲིམས་འོག་ཁྱིམ་ཚང་གི་གཏུམ་སྤྱོད་སྔ་ས་ནས་ར་སྤྲོད་ཐུབ་ཀྱི་ཡོད། འོན་ཀྱང་སྐུ་ཞབས་རོ་ལན་བླ་ཡེར་ལགས་ཀྱིས་ཁྲིམས་གསར་པའི་འོག་ཁྱིམ་ཚང་གི་གཏུམ་སྤྱོད་མྱོང་མཁན་རྣམས་ལ་གནས་སྟངས་ཁག་པོ་བཟོ་གི་ཡོད་ཅེས་ཁོང་གིས་གསུངས་དོན།
ང་ཚོས་དུས་རྟག་ཏུ་སྤྱི་ཚོགས་ནང་ཕོག་ཐུག་འགྲོ་ཉེན་ཆེ་བའི་མི་རྣམས་སྲུང་སྐྱབས་བྱེད་དགོས་པ་ཡིན།
ཁོང་རྣམས་སྲུང་སྐྱབས་བྱེད་མི་ཐུབ་པའི་ཁྲིམས་དེ་ནོར་བ་ཡིན། ཨོ་སི་ཀྲི་ལི་ཡའི་གཞུང་གིས་འདི་ལོའི་སྤྱི་ཟླ་གསུམ་པའི་ནང་ཁྲིམས་གསར་པ་དེའི་སྐོར་གྲོས་བསྡུར་དེ་སྤྱི་ཟླ་ལྔ་པའི་བར་ཕྱི་འགྱངས་བྱས་ཡོད་པ་རེད་འདུག། གལ་ཏེ་ཁྱེད་ལ་དཔལ་འབྱོར་ལམ་སྟོན་དང་སློབ་གསོ་དགོས་ཚེ། རྒྱལ་ཡོངས་བུ་ལོན་རོགས་པའི་འབྲེལ་ལམ་ལ་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར། ཀླད་ཀོར་ཀླད་ཀོར་བདུན། ཀླད་ཀོར་ཀླད་ཀོར་བདུན་དུ་འབྲེལ་བ་གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཁྱེད་རང་ཨོ་སྟྲེ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།